གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཉིས་པའི་ཚེས་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་ཟླ་དང་པོའི་ཚེས་བཅུ་གསུམ་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཉེ་དུས་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་ཁྲོད་བདམས་ཐོན་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་སུ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས། བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ནང་དུ། བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ཀྱི་ཐོག་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་གི་སྐོར། འགྲོ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་རུ་འཁོད་ཡོད་ཀྱི། མཐར། སྤྱི་ཚོགས་དང་བུད་མེད་ཅེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས།

གསུང་འཕྲིན་ནང་གོང་ས་མཆོག་གིས་ངོས་རང་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་རབས་ལོ་རྒྱུས་སུ་འབྲུག་གི་མི་དམངས་དང་འབྲེལ་བ་ཡོད་པ་དང་དེ་བཞིན་ངོས་རང་དམངས་གཙོ་རིན་ཐང་ལ་ཆོད་སེམས་བརྟན་པོར་དགའ་མོས་བྱེད་མཁན་ཞིག་ཡིན་པའི་ཆ་ནས་ངོས་རང་གིས་ཁྱོད་ཀྱི་རྒྱལ་ཁབ་ཀྱི་ནང་འབྲུག་རྒྱལ་པོ་མཆོག་གི་མིག་རྒྱང་རིང་བའི་དབུ་ཁྲིད་འོག་འདས་པའི་ལོ་མང་ནས་འཛུགས་སྐྲུན་དང་དམངས་གཙོའི་ལམ་ནས་འཛིན་སྐྱོང་གནང་བཞིན་པ་དེ་ནི་བསྟོད་བསྔགས་འོས་པ་ཞིག་ཡིན་པ་འཁོད་འདུག། ཡང་འབྲུག་དེ་བཞིན་དེང་དུས་དང་འཚམ་པའི་ཐོག་ནས་འཛུགས་སྐྲུན་བྱེད་བཞིན་པ་དང་ཆབས་ཅིག་རང་གི་གནའ་བོའི་ཆོས་དང་རིག་གཞུང་དེ་དག་གཅེས་འཛིན་བྱེད་བཞིན་ཡོད། ཁྱོད་ཀྱིས་སྲིད་བློན་གནང་བའི་ལས་ཡུན་རིང་མུ་མཐུད་དེ་འཛིན་སྐྱོང་གི་སྲ་བརྟན་དུ་འགྲོ་ངེས་ཡིན་པས་ང་རང་ལ་ཡིད་ཆེས་ཡོད། ང་ཚོ་བོད་དང་འབྲུག་གི་མི་དམངས་གཉིས་ཀྱི་བར་ལ་ཐུན་མོང་མ་ཡིན་པའི་ནང་ཆོས་ཤིག་ཉམས་ལེན་བྱེད་བཞིན་ཡོད་པ་མ་ཟད་ང་ཚོའི་ཆོས་ལུགས་ཀྱི་སྲོལ་རྒྱུན་དེ་ནི་དད་པ་ཙམ་ལ་གཞི་བཅོལ་བ་ཞིག་མིན་པ་ནང་ཆོས་དེའི་ཐོག་ནས་འགྲོ་བ་མི་སྤྱི་ཡོངས་ཀྱི་ཐོག་ལ་དོན་དམ་པའི་ཐོག་ནས་ཕན་ཐོགས་ཡོད་པ་ཞིག་ཡིན་པ་དང་ང་ཚོའི་བཀའ་འགྱུར་དང་བསྟན་འགྱུར་དེ་དག་ནི་སྟོན་པ་སངས་རྒྱས་ཀྱིས་གསུངས་པའི་བཀའ་དང་དེ་བཞིན་དེ་དང་འབྲེལ་བའི་རྒྱ་གར་གྱི་ནང་པའི་སློབ་དཔོན་རྣམ་པའི་བསྟན་བཅོས་ཀྱི་ནང་སེམས་ཀྱི་ངོ་བོ་དང་སེམས་ཀྱི་འདུ་ཤེས་དང་ཚོར་བ་བཅས་ཀྱི་འགྲོ་སྟངས་ཀྱི་ཤེས་ཡོན་ཧ་ཅང་ཕྱུག་པ་དེ་དག་ནི་དེང་དུས་ཀྱི་དུས་སུ་འཛམ་གླིང་ནང་ཞི་བདེ་བསྐྲུན་པར་ཕན་ཐོགས་མང་པོ་ཡོད་པ་ཞིག་ཡིན་པ་གསུངས་ཡོད་ཀྱི་མཐའ་དོན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཁྱེད་ཀྱིས་འབྲུག་རྒྱལ་ཁབ་དང་མི་དམངས་ཀྱི་བདེ་དོན་གྱི་ཆེད་དུ་ཕྱག་ལས་ལ་ལམ་ལྷོངས་ཡོང་བའི་སྨོན་འདུན་ཡང་གནང་ཡོད་པ་རེད། དེ་བཞིན་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་འབྲུག་གི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་དང་འབྲུག་མི་དམངས་ཀྱི་དམངས་གཙོའི་ཚོགས་པ་ལ་ཟླ་དང་པོའི་ཚེས་དགུ་ཉིན་གྱི་འོས་བསྡུར་ལམ་ལྷོངས་ལྡན་པའི་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུ་བ་དང་ཨ་རིའི་ངོས་ནས་འབྲུག་གི་གཞུང་གསར་པའི་ལྷན་དུ་མཛའ་གྲོགས་ཀྱི་འབྲེལ་བ་འཛུགས་རྒྱུ་དང་ཕྱོགས་གཉིས་ཀྱི་མི་དམངས་ཀྱི་དབར

འདི་གའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་མེ་རི་ཁའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་རེ་བཞིན་རྒྱལ་སྤྱིའི་ཁྱོན་དུ། གཞུང་སྒེར་གང་ཅིའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བརྡབ་དྲག་གནང་གི་གནས་ཚུལ་ཐོག་ཞིབ་འཇུག་གི་ལོ་འཁོར་སྙན་ཐོ་འདོན་སྲོལ་ཡོད་པ་ལྟར། སྔ་ལོ་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་འདོན་སྤེལ་དང་སྦྲགས། སྤྱི་ཟླ་དང་པོ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་ཐའི་ལན་ཌི་གི་རྒྱལ་ས་སྦན་ཀོག་ཏུ་གསར་འགོད་ལྷན་ཚོགས་ཞིག་འཚོགས་པ་གི་སར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་ཡ་གི་མངའ་ཁུལ་གྱི་འགན་འཛིན་ཨེ་ལིང་ཕེག་སོན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གི་སྲིད་དབང་བཟུང་བ་གི་རིང། སྤྱི་ཚོགས་ནང་དམ་དྲག་དང་དྲག་གནོན་གི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང། བོད་ནང་གཞི་རྩའི་རང་དབང་གི་ཐོག་དམ་དྲག་ཚབས་ཆེན་བྱས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། རྒྱ་ནག་ནང་ལོ་བཅུ་ཕྲག་གཅིག་ལྷག་གི་རིང་ཞི་ཅིན་ཕིང་གི་སྲིད་དབང་བཟུང་སྟེ་སྤྱི་ཚོགས་ཀྱི་ནང་དམ་དྲག་དང་དྲག་གནོན་གི་གནས་ཚུལ་ཚབས་ཇེ་ཆེར་བཏང་ཡོད་པ་མ་ཟད། ཞིན་ཅང་གི་ནང་མངོན་གསལ་དོད་པོ་གི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པ་གིས་མཚོན། བོད་ནང་གཞི་རྩའི་རང་དབང་ལ་དམ་དྲག་དང་དྲག་གནོན་ཚབས་ཆེན་དང། རྒྱ་ནག་དམར་པོའི་དབང་སྒྱུར་ལ་ཉེན་ཁ་ཡོད་པ་གི་ཆོས་ལུགས་དང་རིག་གཞུང་གང་ཅིར་ཡང། རིག་གཞུང་རྩ་གཏོར་དང་ཆོས་ལུགས་དད་མོས་དྲག་གནོན་གི་སྲིད་བྱུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང་ཡོད་ཅིང། འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་སྐབས་བོད་ནང་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གནས་སྟངས་ཀི་ཐད་དུ་དྲི་བ་ཞུས་པར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀི་ཨེ་ཤ་ཡ་གི་འགན་འཛིན་ཨེ་ལིན་ཕེག་སོན་ནས། བོད་དང་ཞིན་ཅང་གི་ནང་ཆོས་ལུགས་རྒྱ་བསྒྱུར་གྱི་སྲིད་བྱུས་ལག་བསྟར་གྱིས་ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་དང་ཆོས་ལུགས་དྲག་གནོན་ཚབས་ཆེན་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་བར། Thermo Fisher བཟོ་ཚོང་ཁང་གིས་ཉེ་ལམ་རྒྱ་ནག་ལ་འཕྲུལ་ཆས་ཚོང་མཚམས་བཞག་པ་ལྟར། ཕྱི་རྒྱལ་གྱི་བཟོ་ཚོང་ཁང་ཁག་བརྒྱུད་ནས་རྒྱ་ནག་ལ་གནོན་ཤུགས་སྤྲད་ན་ཕན་ཐོགས་འབྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།

གང་ལྟར་གནས་ཚུལ་འདིའི་ཐོག་ནས་རྒྱ་ནག་གཞུང་ལ་ཐད་ཀར་གནོན་ཤུགས་མི་འགྲོ་བའི་སྐབས། རྒྱ་ནག་ནང་གི་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཆེན་པོ་རྣམས་བེད་སྤྱོད་བཏང་ན། རྒྱ་ནག་གི་མི་སེར་དཀྱུས་མ་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་འགྲོ་རྒྱུར་སྐབས་རེར་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་སྙན་ཐོ་གི་ནང་བོད་ཀྱི་ས་ཁུལ་ཁག་གི་ནང་ཆོས་དད་དང་གཏམ་བརྗོད། འགྲོ་འདུག་དང་འདུ་འཛོམས་ཀྱི་རང་དབང་གི་ཐོག་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་རྒྱ་ནག་གིས་དམ་དྲག་ཤུགས་ཆེ་བྱས་ཡོད་པ་འཁོད་ཡོད་པའི་ཁར། བོད་ནང་འབྲོག་པ་གནས་སྤོ་དང་ཁོར་ཡུག་སྲུང་སྐྱོབ། སྐད་ཡིག་རྩ་མེད་བཟོ་བཞིན་པ་གི་གནས་ཚུལ་བཅས་ཀྱི་ཐོག་སྐད་ཆ་བཤད་མཁན་ཚོར་འཕྲལ་དུ་དྲག་གནོན་དང། ཁྲིམས་བརྩི་དགོས་པ་དང་ཉེན་རྟོག་པར་གནས་ཚུལ་མཁོ་སྤྲོད་བྱས་ན་བྱ་དགའ་སྤྲོད་པ། ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་པ་དེ་དཔེར་ན་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་བཙོན་ཁང་དུ་འདས་གྲོངས་གྱུར་པ་སོགས་འཁོད་ཡོད་ཅིང། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ནི་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ།

འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་གནས་ཚུལ་ཤེས་རྟོགས་བྱུང་བ་གི་ནང། སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་མགོ་ལོག་བ་ཡན་དགོན་པ་གི་དགེ་འདུན་པ་ཚོར་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ཁས་ལེན་དགོས་པ་གི་ས་ཡིག་བརྒྱབ་བཅུག་ཡོད་པ་དང། ཡང་ལོ་དེའི་སྤྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པ་གི་ནང་དགའ་ལྡན་ལྔ་མཆོད་ལ་ལྷ་སའི་ནང་ཞིབ་བཤེར་དམ་དྲག་ཤུགས་ཆེ་བྱས་པ་དང། སྤྱི་ཟླ་གསུམ་པ་གི་ནང་དབྱངས་མཚོ་ལགས་ནས་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པ་གི་ནང་ལི་ཐང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་བཙོན་ཁང་དུ་འདས་གྲོངས་ཕྱིན་པ་དང། སྤྱི་ཟླ་དང་པོ་གི་ནང་བོད་མི་གཞོན་སྐྱེས་དཔལ་མགོན་ལགས་ཕྱི་རྒྱལ་ལ་འབྲེལ་བ་ཡོད་ལུགས་ཀྱིས་འཛིན་བཟུང་བཙོན་འཇུག་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་གི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

དེ་ཡང་ཨོ་སི་ཁྲུ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཟླ་དང་པོ་ཚེས་བཅུ་གཅིག་ཉིན་ཨོ་སི་ཁྲུ་ལི་ཡར་བཅའ་སྡོད་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོའི་ལས་ཁུངས་སུ་ཕེབས་ནས་གསར་དུ་བསྐོ་གཞག་གནང་བའི་གཞུང་ཚབ་པ་སྐུ་ཞབས་སྒཱ་བྷི་རེ་ཨེལ་བྷེ་ཟིན་ཁྲིན་མཆོག་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་བ་བརྒྱུད་ཉེ་སྔོན་ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་བརྒལ་བ་བཙན་དབང་གིས་ཕ་མ་དང་ཁ་བྲལ་ནས་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་བསྒྱུར་གྱི་སློབ་གསོ་སྤེལ་དང་སྤེལ་མུས་སུ་ཡོད་པར་སྐྱོན་བརྗོད་དང་གྲོས་ཆོད་བཞག་པར་ཐུགས་རྗེ་ལེགས་འབུལ་ཞུས་ཡོད་པ་རེད། དེ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནས་ཚུལ་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་གྱི་ཡང་སྲིད་ངོས་འཛིན་ལས་དོན་ལ་ཐེ་གཏོགས་བྱས་དང་བྱེད་བཞིན་པ། བོད་མིའི་སྒྲིག་འཛུགས་ཀྱིས་བོད་དོན་སེལ་ཐབས་སུ་དབུ་མའི་ལམ་གྱི་སྲིད་ཇུས་མུ་མཐུད་ནས་ལག་ལེན་དུ་བསྟར་བཞིན་པ་སོགས་ངོ་སྤྲོད་གནང་ཡོད་གི།
དེ་དང་མཉམ་དུ་ལ་ཁོང་ལ་ད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཅིག་རྡོག་རོལ་ཚབས་ཆེ་འགྲོ་བཞིན་ཡོད་པའི་གནས་སྟངས་དང་དེ་ག་ནང་བཞིན་རྒྱ་ནག་གཞུང་གིས་ད་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ལ་ཐེ་བྱུས་བྱེད་བཞིན་ཡོད་པ་དང། བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བར་གཞིགས་ན་ཨོ་སི་ཁྲུ་ལི་ཡར་བཅའ་སྡོད་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས Gabriele Visentin ནི་སྤྱི་ནོར ༸གོང་ས ༸རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་མྱོང་མཁན་ཞིག་དང་བོད་དོན་ལ་མཁྱེན་རྒྱ་ཡོད་མཁན་ཞིག་ཡིན་པ་མ་ཟད་བོད་དོན་ལ་ཐུགས་སྣང་ཡོད་མཁན་ཞིག་ཀྱང་ཡིན་ཞིང་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་མཇལ་མོལ་སྐབས་ཁོང་གིས་མུ་མཐུད་ནས་བོད་དོན་ལ་རྒྱབ་སྐྱོར་གནང་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་པ་རེད། སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་འདུག་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་རླབས་ཆེན་གྱི་ཐུགས་དགོངས་བཞིན་དགའ་ལྡན་ཕོ་བྲང་གི་ངོས་ནས་རྒྱ་གར་བྷི་ཧཱར་མངའ་སྡེའི་ནང་ཆགས་པའི་གནས་མཆོག་རྡོ་རྗེ་གདན་དུ་གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གསར་འཛུགས་གནང་བཞིན་པའི་སྒང་ཡིན་ཞིང་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལྟེ་གནས་ཁང་དེའི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་ཡོད་གི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་དགའ་ལྡན་ཕོ་བྲང་ཡིག་ཚང་གིས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ་གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་གྱི་ལས་འཁུར་འགན་བཞེས་ཡོང་བའི་ཕྱག་བྲིས་ཤིག་བསྩལ་ནས་དགེ་བཤེས་མཆོག་གིས་གང་མྱུར་ལས་འཁུར་འགན་བཞེས་ཡོང་བའི་སྐུལ་མ་གནང་ཡོད་པ་རེད། ཕྱོགས་མཚུངས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་དང་པོ་ཚེས་གསུམ་ཉིན་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་དུ་གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་རྨང་གཞི་གཏིང་འཇོག་གི་མཛད་སྒོར་ཆིབས་བསྒྱུར་གནང་ནས་རྩིག་རྨང་འཇོག་གནང་མཛད་ཡོད་པ་རེད། གོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་དེ་བཞིན་ཡོངས་སུ་ལེགས་འགྲུབ་ཟིན་རྗེས་གཙོ་བོ་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལ་སློབ་གཉེར་དང་ཉམས་ཞིབ་མཚུངས་བསྡུར་འབྲི་རྩོམ་དཔར་སྐྲུན་སྒོམ་སྒྲུབ་ཉམས་ལེན་དང་ཚོད་ལྟ་སོགས་སོ་སོ་གང་ལ་ཅི་འདོད་ཀྱི་ལས་དོན་སྒྲུབ་པའི་མཐུན་རྐྱེན་བསྐྲུན་རྒྱུ་ཡིན་པ་རེད། སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་སྟོད་མངའ་རིས་སྤུ་ཧྲེང་ཁུལ་དུ་འཁྲུངས་ཤིང་བོད་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་སེར་སྨད་གྲྭ་ཚང་དུ་ཆོས་ཞུགས་གནང། ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་རྗེས་གོང་ས་མཆོག་གི་བཀའ་དགོངས་ལམ་སྟོན་དང་འབྲེལ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བཟུང་ཡོ་རོབ་དང་བྱང་ཨ་མེ་རི་ཀ་དེ་བཞིན་ཨེ་ཞི་ཡའི་རྒྱལ་ཁབ་སོགས་སུ་བོད་བརྒྱུད་ནང་བསྟན་ཐད་སློབ་ཁྲིད་གནང་མུས་ཡིན་ཞིང་ཉིས་སྟོང་བཅུ་བདུན་ལོར་ལོན་ཀྲོན་གཙུག་ལག་སློབ་གཉེར་ཁང་ནས་ཨེ་ཞི་ཡ་དང་ཨ་ཧྥི་རི་ཀའི་ཐོག་གི་མི་རྒྱུད་ཤེས་རིག་ཐོག་གཙུག་ལག་རབ་འབྱམས་པའི་སློབ་མཐར་སོན་འདུག་ཁོང་གིས་དབྱིན་ཡིག་གི་ལམ་ནས་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཞེས་པའི་ཕྱག་དེབ་པོད་བདུན་ཅན་ཞིག་བརྩམས་ཡོད་པ་དང་ཉིས་སྟོང་བཅོ་བརྒྱད་ལོ་ནས་གོང་ས་མཆོག་གིས་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་མཁན་ཐོག་དགུ་བཅུ་གོ་གཅིག་པར་བསྐོ་གཞག་གནང་བ་ལྟར།

དེ་ཡིན་ན་ཉིན་གྲངས་བཅུ་གི་རིང་ང་འཚོགས་གི་ཡོད་པ་བཞིན། དེའང་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེ་གི་དྲུང་དུ་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་བསྟན་འཛིན་གྱི་སྐྱེས་ཆེན་རྣམས་ཀྱི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་འཛམ་གླིང་ཞི་བདེ་ཡོང་ཐབས་སོགས་ལ་དམིགས་ནས་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་ཁུལ་གྱི་རྙིང་མ་གི་དགོན་པ་ཁག་དང་འབྲས་ལྗོངས་མངའ་སྡེ་གཞུང་ཐུན་མོང་གི་གོ་སྒྲིག་གི་འོག་ཏུ་རྒྱ་གར་དང། བལ་པོ། འབྲུག་ཡུལ་བཅས་ཀྱིས་གཙོས་པའི་རྙིང་མ་གི་དགོན་པ་ཁག་གི་དབུ་བླ་དང།

སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་གོ་སྒྲིག་ཚོགས་ཆུང་གི་ཚོགས་མི་གི་གྲས་སུ་ཡོད་པ་འབྲས་ལྗོངས་གསང་ཆེན་པདྨ་ཡང་རྩེའི་དགོན་པ་གི་མཁན་པོ་དབང་རྒྱལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ན། འཛམ་བུ་གླིང་ཞི་བདེ་ཆགས་ཡ་དང། བསྟན་འཛིན་གྱི་སྐྱེས་བུ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་ཡ་དང། དེ་བཞིན་དུ་དེ་ནི་འཇིག་རྟེན་ཁམས་ཀྱི་ནང་བཅུད་ཀྱི་སེམས་ཅན་དེ་དག་ཐམས་ཅད་ལ་ཡང་དེ་ནི་བདེ་སྐྱིད་ཕུན་སུམ་ཚོགས་ཚེ་རིང་ནད་མེད་དང་དེ་ནས་ཀྱི་བསམ་དོན་མཐའ་དག་འགྲུབ་པའི་ཀྱི་དེ་ནི་དེ་འབྲེལ་གྱི་དམིགས་ཡུལ་གཙོ་བོ་བྱས་ནས་དེ་འདྲ་སྨོན་ལམ་འདི། ད་སྐྱབས་རྗེ་རིན་པོ་ཆེ་རྣམ་པས་ཀྱིས་འོ་བརྒྱལ་མང་པོ་ཞིག་གནང། དེ་ད་ལྟ་བར་དུ་ཚུགས་པ་འདི་དཔེ་མི་སྲིད་ཀྱི་དེ་ཧ་ལས་པའི་གི་རྗེས་སུ་ཡི་རང་དགོས་ཡ་དང། འདི་དཔེ་མི་སྲིད་ཀྱི་དེ་ནི་ང་ཚོ་སྐལ་པ་བཟང་པོ་གཅིག་རེད་འདི་ཞུ་བ་ཡིན། འཛམ་གླིང་ཞི་བདེ་དང། བསྟན་པ་དང་འགྲོ་བའི་དོན་མཛད་མཁན། སྐྱེས་ཆེན་རྣམས་ཀྱི་སྐུ་ཚེ་བརྟན་པ། དེ་བཞིན་དུ། འཇིག་རྟེན་གྱི་ཁམས་ཀྱི་ནང་བཅུད་ཀྱི་སེམས་ཅན་ཐམས་ཅད་ལ་བདེ་སྐྱིད་ཕུན་སུམ་ཚོགས་པ་དང། ཚེ་རིང་ནད་མེད། བསམ་དོན་མཐའ་དག་འགྲུབ་པར་དམིགས་ནས་སྨོན་ལམ་འདི་འདྲ་ཞིག་འཚོགས་ཀྱི་ཡོད་ཅེས་དང། སྔ་འགྱུར་རྙིང་མ་གི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་བཞིན་མཆོད་རྟེན་རིན་པོ་ཆེ་གི་ཕྱོགས་བཞིར་ཁག་བགོས་ཀྱིས་འཚོགས་བཞིན་ཡོད་པ་ལྟར། དེ་ཡང་ཤར་གྱི་ཕྱོགས་སུ་སྐྱབས་རྗེ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་རྙིང་མ་གི་བཙུན་དགོན་ཁག་གི་མཁན་སྤྲུལ་ལྷན་བཞུགས་གནང་ཞིང། ལྷོ་ཡི་ཕྱོགས་སུ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་སྨིན་གྲོལ་གླིང་དང་རྡོ་རྗེ་བྲག། ཞེ་ཆེན། རྫོགས་ཆེན། ཀ་ཐོག་བཅས་རྙིང་མ་གི་དགོན་སྡེ་ཁག་གི་མཁན་བླ་དགེ་འདུན་འདུས་མང། ལྷན་བཞུགས་གནང་བ་ནུབ་ཀྱི་ཕྱོགས་སུ་སྐྱབས་རྗེ་རྒྱང་ཁང་རིན་པོ་ཆེ་དབུ་བཞུགས་ཀྱིས་དཔལ་ཡུལ་རྣམ་གྲོལ་གླིང་དགོན་པ་གི་མཁན་བླ་དགེ་འདུན་འདུས་མང་དང་བྱང་གི་ཕྱོགས་སུ་སྐྱབས་རྗེ་ཀ་ཐོག་སི་ཏུ་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་རྒྱ་བལ་འབྲུག་གསུམ་ནས་གོས་དཀར་ལྕང་ལོ་ཅན་གྱི་སྡེ་ཁག་རྣམས་མཉམ་ཞུགས་ཀྱིས་བཟང་སྤྱོད་སྨོན་ལམ་དང་འཇམ་དཔལ་མཚན་བརྗོད་གཉིས་གཙོ་བོར་གསུང་འདོན་གནང་གི་ཡོད་པ་རེད་ལ་དེ་བཞིན་དུ།

གཞན་ཡང་ཟླ་འདིའི་ཚེས་བཅུ་གཉིས་ཀྱི་ཉིན། རྡོ་རྗེ་གདན་ན་སྔ་འགྱུར་རྙིང་མ་གི་སྨོན་ལམ་ཆེན་མོའི་ཐེངས་སུམ་ཅུ་སོ་ལྔ་པ་ཚོགས་བཞིན་པའི་དུས་དང་བསྟུན་ནས་སྔ་འགྱུར་རྙིང་མ་གི་བླ་ཆེན་རྣམ་པ་གིས་གཙོས་པའི་སྨོན་ལམ་ཆེན་མོ་གི་འབྲེལ་ཡོད་རྣམས ྋགོང་ས ྋརྒྱལ་བ་རིན་པོ་ཆེ་གི་གཟིམ་ཆུང་མཇལ་ཁ་བྱས་ཏེ ྋགོང་ས་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་དགོངས་བཞེད་མཐའ་དག་ལྷུན་གྱིས་འགྲུབ་པའི་སྨོན་འདུན་ཤུགས་དྲག་བྱས་འདུག།

ཉིས་སྟོང་བཅུ་བདུན་ལོར་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་མཛངས་མའི་འགྲན་བསྡུར་གྱི་དབུ་རྒྱན་ཐོབ་མཁན་ཨ་རིའི་ནེའུ་ཡོག་ཏུ་གནས་བཞུགས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཉེ་དུས་ཨེ་ཞི་ཡའི་རྒྱལ་ཁབ་ཁམ་བོ་ཌི་ཡའི་ནང་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་ཞུགས་ཀྱིས་རྩེར་སོན་མཛེས་མ་ཉིས་རྩ་ལྔ་གི་ཁོངས་སུ་ཚུད་ཡོད་ཀྱང། རིམ་པས་རྒྱ་ནག་གཞུང་གིས་གོ་ལའི་མཛངས་མའི་འགྲན་བསྡུར་གོ་སྒྲིག་ཚོགས་པ་དང་གོ་ལའི་མཛེས་མའི་འགྲན་བསྡུར་སྔོན་འགྲོ་གནང་ཡུལ་ཁམ་བོ་ཌི་ཡ་གཞུང་ལ་གནོན་ཤུགས་སྤྲད་པ་བརྒྱུད་ཁོང་མོར་ཆ་རྐྱེན་འདྲ་མིན་བཏོན་པ་དང་རྒྱ་ནག་རྒྱལ་ཁབ་ཀྱི་མིང་ཐོག་ནས་མཉམ་ཞུགས་བྱེད་དགོས་པ་སོགས་བཤད་པར་བརྟེན་ཁོང་མོ་འགྲན་བསྡུར་དེ་ནས་ཕྱིར་ཐོན་བྱེད་དགོས་བྱུང་ཡོད་པ་རེད། གནད་དོན་དེའི་ཐད་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམ་བོ་ཌི་ཡའི་སྐད་རིགས་སྡེ་ཚན་གྱིས་ཉིས་སྟོང་ཉིས་རྩ་གསུམ་ལོའི་གོ་ལའི་མཛངས་མ་འགྲན་བསྡུར་གོ་སྒྲིག་ཚོགས་ཆུང་ལ་འདྲི་རྩད་བྱེད་སྐབས་སོ་ཧྥི་ཡ་ཞེས་པ་ཞིག་གིས་རྒྱ་ནག་གཅིག་གི་སྲིད་ཇུས་འོག་གཞུང་གི་འབྲེལ་ཡོད་ཚན་པས་གོ་སྒྲིག་ཚོགས་ཆུང་ལ་འགྲན་ཞུགས་པའི་ཁྲོད་ནས་བོད་དང་ཐེ་ཝན་གྱི་འགྲན་ཞུགས་པ་གཉིས་ཕྱིར་འཕུད་བྱེད་དགོས་པའི་སྐུལ་ལྕག་གནང་བྱུང། གནས་སྟངས་དེའི་འོག་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་མཉམ་ཞུགས་མ་གནང་བ་རེད་ཅེས་ལན་འདེབས་གནང་ཡོད་གི། བསྟན་འཛིན་དཔལ་སྒྲོན་ལགས་ཚེས་བཅུ་ཉིན་ཕྱིར་ཨ་རིར་འབྱོར་ཡོད་པ་རེད། རྒྱལ་སྤྱིའི་ཆོས་ཕྱོགས་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་འགོ་ཁྲིད་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགོ་ཁྲིད་ཚོར་རིང་མིན་རྒྱལ་ཚོགས་དེའི་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་བསྐྱར་ཞིབ་ཀྱི་ཚོགས་འདུ་གནང་སྐབས་རྒྱ་ནག་གིས་ཆོས་ལུགས་རང་དབང་བརྡལ་བཤིག་གཏོང་བཞིན་པའི་གནད་དོན་ཐད་ཐེར་འདོན་གནང་དགོས་པའི་འབོད་སྐུལ་ཞུས་ཡོད་གི། ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུའི་སྔའི་ཉིན་མོར་ཆབ་སྲིད་ཚོགས་པ་ཁག་གིས་མཐའ་མའི་འདེམས་རྩོད་འདུ་འཛོམས་བྱས་ཡོད་པ་རེད། དེ་ཡང་ཟླ་དང་པོའི་ཚེས་བཅུ་གཉིས་ཉིན་མི་མང་ཁྲི་ཚོ་མང་བོ་འདུ་འཛོམས་ཆེ་བའི་མཐའ་མའི་སྲིད་འཛིན་འདེམས་རྩོད་ཀྱི་འདུ་འཛོམས་ལ་ཞུགས་ཡོད་པ་དང་དེ་ནི་ཐེ་ཝན་གྱི་ཆབ་སྲིད་ཚོགས་པ་ཁག་གི་སྲིད་འཛིན་འོས་མིའི་མཐའ་མའི་གོ་སྐབས་དེ་ཆགས་ཡོད། རྒྱ་ནག་གཞུང་གིས་ཐེ་ཝན་མི་མང་གྱིས་གཟབ་གཟབ་མ་བྱས་ན་འོས་བསྡུ་འདིས་ཐེ་ཝན་དམག་འཁྲུག་གི་ཉེན་ཁར་འཁྲིད་ཟིན་པར་ཉེན་བརྡ་བརྒྱབ་ཡོད་གི། མི་འབོར་ནི་བྱེ་བ་གཉིས་དང་ས་ཡ་གསུམ་ཅན་གྱི་དམངས་གཙོའི་ཐའེ་ཝན་རྒྱལ་ཁབ་དང་རྒྱ་ནག་དམར་ཤོག་ཚོགས་པའི་དབང་འཛིན་འོག་གི་རྒྱ་ནག་སྐམ་སའི་བར་ན་སྤྱི་ལེ་བརྒྱ་ར་བརྒྱད་ཅུ་ཙམ་གྱི་མཚོ་འགག་ཞིག་ལས་མེད་པ་དང་རྒྱ་ནག་གིས་ཐའེ་ཝན་གྱི་བདག་དབང་རྒྱ་ནག་པེ་ཅིན་ལ་ཡོད་ལུགས་བཤད་བཞིན་ཡོད། ཐའེ་ཝན་གྱི་འོས་བསྡུ་དེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དོ་སྣང་ཆེན་པོ་བྱས་ཡོད་ལ་རྒྱུ་མཚན་ནི་རྒྱལ་ཁ་ཐོབ་མཁན་དེས་འཐབ་ཇུས་ཀྱི་ཐད་ནས་གནད་འགག་ཆེ་བའི་གླིང་ཕྲན་དེ་འགོ་ཁྲིད་རྒྱུ་ཡིན་པས་རེད། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་གིས་ཐའེ་ཝན་གྱི་ཐེངས་འདིའི་འོས་བསྡུ་ནི་དམངས་གཙོ་དང་སྒེར་གཅོད་དབར་གྱི་གདམ་ག་ཞིག་ལ་ངོས་བཟུང་ནས་ཡོད་པ་དང་དེ་བཞིན་ནི་ཐའེ་ཝན་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ཧུའུ་ཡོ་ཡུས་ཀྱིས་དམག་འཁྲུག་དང་ཞི་བདེའི་དབར་གྱི་གདམ་ག་ཞིག་ལ་ངོས་འཛིན་བྱས་ཡོད་གི། རྒྱ་ནག་པེ་ཅིན་གཞུང་གིས་དགོས་དབང་ལ་ཐུག་ན་དྲག་པོའི་ལམ་ནས་མེས་རྒྱལ་གཅིག་གྱུར་བྱེད་རྒྱུ་ཡིན་ལུགས་ཐང་ནས་ཐང་ལ་འཇིགས་སྐུལ་བྱས་ཡོད་པ་ལྟར། ཐའེ་ཝན་སྲིད་འཛིན་གྱི་འོས་བསྡུ་བྱེད་རྒྱུའི་དུས་ཡུན་ཇེ་ཉེར་སོང་བ་དང་མཉམ་དུ་རྒྱ་ནག་གཞུང་གིས་ཐའེ་ཝན་གླིང་ཕྲན་གྱི་མཐའ་འཁོར་དང་མཁའ་དབྱིངས་སུ་འཇིགས་སྐུལ་བྱེད་པའི་བྱ་སྤྱོད་ཡང་ཇེ་མང་དུ་སོང་ཡོད་པ་དང་ལྷག་པར་དུ་ཚེས་བཅུ་གཅིག་ཉིན་ཐེ་ཝན་གྱི་ཉེ་འཁྲིས་སུ་རྒྱ་ནག་གིས་བཏང་བའི་དབུགས་ལྒང་རིང་ལྔ་བྱུང་ཡོད་པ་དང་ཐེ་ཝན་གཞུང་གིས་དེ་ནི་ཐེ་ཝན་གྱི་འོས་བསྡུར་ཐེ་ཇུས་བྱས་པའི་བྱ་སྤྱོད་ལ་ངོས་བཟུང་ནས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད། ཐེ་ཝན་གྱི་ཆབ་སྲིད་ཚོགས་པ་གསུམ་པོའི་སྲིད་འཛིན་འོས་མི་ལ་ཐུན་མོང་གི་ལྟ་བ་ལངས་ཕྱོགས་གཅིག་རང་ཡོད་པ་ནི་ད་ལྟའི་ཐེ་ཝན་གྱི་གནས་སྟངས་རྒྱུན་འཁྱོངས་བྱེད་རྒྱུ་དེ་ཡིན་ཞིང་ཐེ་ཝན་རང་བཙན་དང་ཡང་ན

ཁྱད་པར་ཇེ་ཆུང་དུ་ཕྱིན་ཡོད་པ་རྒྱུས་ལོན་བྱུང་ཡོད་པའི་སྐོར་དང་འབྲེལ་ཡོད་གནས་ཚུལ་ཁག་ཅིག་རྡོ་རྗེ་མཚོས་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། གཅེས་པའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། སྤྱིར་འཛམ་གླིང་སྟེང་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དང་རྒྱལ་ཚོགས་ཀྱི་མི་འབོར་སྐོར་གྱི་ཞིབ་འཇུག་གཞིར་བཟུང་ན་གཅིག་དགུ་ལྔ་བཅུ་ཐམ་པ་ལོར་མིའི་ཚེ་ཚད་དེ་ལོ་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང་ཉིས་སྟོང་ཉེར་གསུམ་ལོར་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་བཅུ་དོན་གསུམ་ཚེག་བཞི་ཡིན་པ་རེད། མིའི་ཚེ་ཚད་ཆ་སྙོམས་བྱས་ན་བུད་མེད་ཚོ་ནི་སྐྱེས་པ་ཚོ་ལས་ཚེ་ཐག་རིང་བ་དེ་ནི་ལོ་མང་སྔོན་ནས་ཤེས་རྟོགས་བྱུང་ཡོད་པ་ཞིག་རེད། ཞུས་ནས་ཨ་རིའི་ནིའུ་ཡོག་གྲོང་ཁྱེར་ནང་སྨན་བཅོས་ཀྱི་ཕྱག་ལས་གནང་བཞིན་པའི་སྨན་པ་དཀོན་མཆོག་ཚེ་བརྟན་ལགས་ལ་འབྲེལ་ཡོད་གནས་ཚུལ་ཁག་ཅིག་གི་ཐོག་བཅར་འདྲི་ཞུ་གི་ཡོད། སྨན་པ་ཁོང་གིས་སྔོན་མ་བོད་ནང་བོད་ཀྱི་གསོ་རིག་ཐོག་གཙུག་ལག་རབ་འབྱམས་པའི་ལག་འཁྱེར་བླངས་ཡོད་པ་དང་ཕྱིས་སུ་ཨ་མི་རི་ཀའི་ནང་ཚན་རིག་དང་སྐམ་ཁབ་ཀྱི་གསོ་རིག་བཅས་ཀྱི་ཐད་སོ་སོར་མཱ་སི་ཊར་སྟེ་གཙུག་ལག་རབ་འབྱམས་པའི་ལག་འཁྱེར་བླངས་ཡོད་པ་རེད། སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་ཕོ་མོ་གཉིས་བར་ཚེ་ཐག་རིང་ཐུང་གི་བར་ཁྱད་བྱུང་དགོས་པའི་རྒྱུ་རྐྱེན་གཙོ་བོ་ཁག་ནི། གཅིག་ནས་ཟས་སྤྱོད་སོགས་ཀྱི་འཕྲོད་བསྟེན་དང། གཉིས་ནས་ཕོ་མོ་གཉིས་ཀྱི་ལུས་ཁམས་ཀྱི་ཁྱད་པར་ལས་ཚེ་ཐག་རིང་ཐུང་ཤོར་གྱི་ཡོད་སྐོར་འགྲེལ་བརྗོད་གནང་བྱུང། དང་གི་སྐྱེས་མ་ནི་སྐྱེས་པ་ལས་ཚེ་ཐག་རིང་པོ་འདུག་ཡ་དང་གི་སྐྱེས་པ་ནི་ཚེ་ཐག་ཐུང་ནོ། དེའི་རྒྱུ་མཚན་འདྲ་བོ་ཆི་གི་ཟེར་ན་སྐྱེས་པ་གི་ཆང་འཐུང་བ་དང་ཐ་མག་འཐེན་བ་དང་དེ་གས་ན་གཙོ་བོ་དེ་བྱས་ན་འཕྲོད་བསྟེན་ཕྱོགས་གོ་གིས་ད་ཆང་ཟིག་གིས་ཚད་ལས་བརྒལ་བ་དང་ཐ་མག་ནའང་ཚད་ལས་བརྒལ་བ་ག་ཡ་དང་ན་དེ་དང་དེ་འཇམ་རེ་འབྱུང་བས་འབྱུང་བས་ན་ཚ་མང་ཆེ་སྐྱེད་གཏོང་དགོས་སྙིང་ལ་སོགས་པ་དེ་གས་ན་ཚ་མོ་སྐྱེད་གཏོང་དགོས་དེ་དང་ན་བྱས་ན་སྐྱེས་པ་ཡ་ན་ཟིག་གིས་ཚེ་ཐུང་དགོས་ཡ་ན་སྐྱེས་མ་ག་ཚེ་ཐག་གིས་བྱས་ན་སྐྱེས་པ་དང་དེ་དང་ན་ཆང་དང་ཐ་མག་འཐེན་དགོས་འདུག་གི་ཚད་འདྲ་བོ་དེ་ཚིག་གིས་ཉུང་ཉུང་ནོ་སྟབས་གི་ད་བྱས་ན་ན་སྐྱེས་མ་གཙང་ཡ་ན་ཚེ་ཐག་ཟིག་གིས་རིང་དགོས་དེ་གས་བྱེད་དགོས་གོ་མོ། དེ་དག་གོ་དེ་ད་རྒྱུ་མཚན་འདྲ་བོ་གཅིག་རེད་ད་རྒྱུ་མཚན་གཉིས་ལ་ཁེན་གྱིས་ན། སྤྱིར་བཏང་གི་ཚེ་ན་སྐྱེས་པ་དང་སྐྱེས་མ་གི་ཚེ་ན་གཟུགས་པོ་གི་འབྱུང་བ་གི་ཁམས་བ་གཟུགས་པོ་གི་ཁམས་ག་ལ་གེ་སོང་ན་དེ་ལ་ཁྱད་པར་ཟིག་ཡོད་ལ་སྤྱིར་བཏང་གི་ཚེ་ན་སྙིང་གི་ན་ཚ་ལ་སོགས་པ་བྱུང་དགོས་ནི་མང་ཆེ་ཤོས་དེ་ཚེ་ན་སྐྱེས་པ་དང་སྐྱེས་མ་ནང་གི་ཚེ་ན་ད་སྐྱེས་པ་ཚོ་ལ་སྙིང་གི་ན་ཚ་ལ་སོགས་པ་དེ་ཞིག་བྱུང་ནི་མང་ནི་རེད་དེ་རྒྱུ་མཚན་ཕྱིར་ན་སྐྱེས་པ་གི་ཚེ་ན་ལས་གཟུགས་པོ་ནང་གི་འབྱུང་བ་གི་ཁམས་དང་སྐྱེས་མ་གི་གཟུགས་པོ་ནང་གི་འབྱུང་བ་གི་ཁམས་གི་ཚེ་ན་ཁྱད་པར་དེ་ཡིན་ད་དེང་སང་ཚེ་ན་འདི། སྐྱེ་བ་དང་སྐྱེ་མ་གི་པོ་གི་ཁམས་དུ་མ་བཅུག་ནོ་ད་གི་ད་ན་ད་བྱུང་གོ་དེ་གི་བྱེད་གོ་ཡ། སྐྱེ་བ་དང་སྐྱེ་མ་གི་སྐུ་རྒྱུད་དུ་མ་བཅུག་ནོ་ད་སྐྱེ་བ་གི་སྐུ་རྒྱུད་དུ་མ་མཆིས་ན་ཅི་ན་སྙིང་དང་ཁྲག་ར་དི་གི་ན་ཚ་དུ་མང་པོ་བྱུང་བ་དང་སྐྱེ་མ་གི་སྐུ་རྒྱུད་དུ་གོ་ད་ཅི་ན་ག་ཡ་ན་སྙིང་དང་ཁྲག་གི་ན་ཚ་དི་གི་དེ་མཆོག་གི་ཅི་ན་ད་མྱོང་མྱོང་བྱུང་བ་དི་གོ་ད་ཅི་ན་ཡང་གི་གི་རྒྱུ་མཚན་གཅིག་རེད་དེ་ད་གི་ད་ཅི་ན་ད་སྐྱེ་མ་དི་གི་ཚེ་དག་ད་ཅི་ན་སྐྱེ་བ་ལས་རང་གི་ད་དི་གི་བྱེད་གོ་མོ།

ཡོ་རོབ་ཀྱི་རྒྱལ་ཁབ་བདུན་གྱི་ས་ཁུལ་ཉིས་བརྒྱ་ར་ཉི་ཤུ་རྩ་བརྒྱད་ནང་གི་མིའི་འཆི་སྐྱོན་གྱི་རྒྱུ་རྐྱེན་ཐད་ཞིབ་ཕྲའི་ཐོག་ནས་ཞིབ་འཇུག་བྱས་པའི་མཇུག་འབྲས་ལས་དུས་རབས་སྔོན་མའི་ལོ་རབས་དགུ་བཅུའི་ནང་རྒྱལ་ཁབ་དེ་རྣམས་ཀྱི་ས་ཁུལ་དེ་དག་ཏུ་སྐྱེས་པ་ཚོའི་སྔོན་དཔག་ཚེ་ཚད་དེ་སྐྱེས་མ་ཚོ་ལས་ལོ་བདུན་གྱིས་ཐུང་བ་ཡོད་ཀྱང་འདས་པའི་ལོ་ངོ་བཅུ་ལྷག་གི་རིང་སྔོན་དཔག་ཚེ་ཚད་གནས་སྟངས་ལ་གཞིགས་ན། ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་དེ་ལོ་ལྔ་ར་ཕྱེད་ཀ་ཙམ་ཡིན་པ་དང་དེ་ནི་ལོ་རབས་དགུ་བཅུའི་དུས་སྐབས་དང་བསྡུར་ན་ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པ་མངོན་འདུག་ཞིབ་འཇུག་མི་སྣས་གསལ་སྟོན་བྱས་པར། འབྱོར་ཕྱུག་ལྡན་པའི་གྲོང་ཁྱེར་ཁག་ནང་ལས་གནས་ཀྱི་གོ་སྐབས་ལེགས་པོ་ཡོད་པ་དང་འཕྲོད་བསྟེན་དང་འཚོ་གནས་ཀྱི་ཚད་གཞི་མཐོ་བའི་དབང་གིས་གྲོང་ཁྱེར་ཁག་ཏུ་མི་ཤི་གྲངས་ཉུང་བ་དང་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེའང་གྲོང་གསེབ་ཁུལ་དང་བསྡུར་ན་ཆུང་བ་ཡོད་འདུག་ད་དུང་ཞིབ་འཇུག་མི་སྣས་བརྗོད་པར། འཕྲོད་བསྟེན་མ་ཡིན་པའི་འཚོ་བ་སྐྱེལ་སྟངས་ཀྱི་དབང་གིས་མིའི་ཚེ་ཚད་ལ་བར་ཁྱད་བྱུང་གི་ཡོད་པ་དང། དུས་རབས་སྔོན་མར་སྐྱེས་པ་རྣམས་ཀྱིས་ཡོངས་ཁྱབ་ཀྱི་ཐ་མག་འཐེན་པ་དེ་ནི་སྐྱེས་པའི་ཚེ་ཚད་དེ་སྐྱེས་མ་ཚོ་ལས་ཐུང་བའི་རྐྱེན་རྩ་གཙོ་བོ་ཞིག་ཆགས་ཡོད་འདུག་ལ། དེང་སྐབས་སྙིང་ལྡིང་བྱེད་ཀྱི་རོགས་འདེགས་འཕྲུལ་ཆས་འཇོག་རྒྱུ་ཡོད་པ་དེས་སྐྱེས་པ་ཚོའི་ཚེ་ཚད་ཇེ་རིང་དུ་གཏོང་ཐུབ་ཡོད་པ་ཡོངས་ཁྱབ་ཡིན་ཞིང་དེས་སྐྱེས་པ་ཚོར་སྙིང་རྩ་འགག་པའི་ནད་ཀྱི་རྐྱེན་གྱིས་འཆི་སྐྱོན་གྱི་ཉེན་ཁ་ཇེ་ཆུང་དུ་བཏང་ཡོད་འདུག་ཡང་རྒྱུ་རྐྱེན་གཞན་ཞིག་ནི་སྐྱེས་པ་ཚོའི་ཁྲོད་དུ་ཐ་མག་གི་གནོད་འཚེའི་ཐད་དོ་སྣང་གིས་ཐ་མག་འཐེན་མཁན་ཇེ་ཉུང་དུ་ཕྱིན་པའི་དབང་གིས་ཐ་མག་གི་གནོད་འཚེའི་འོག་འཆི་སྐྱོན་བྱུང་བའི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་ཡོད་མོད། འོན་ཀྱང་སྐྱེས་མ་ཚོའི་ཁྲོད་དུ་ཐ་མག་འཐེན་མཁན་ཇེ་མང་དུ་ཕྱིན་པའི་དབང་གིས་འཆི་སྐྱོན་བྱུང་བའི་གྲངས་འབོར་མུ་མཐུད་ཇེ་མང་དུ་འགྲོ་བཞིན་ཡོད་འདུག། རྒྱུ་མཚན་ནི་དུས་རབས་སྔོན་མའི་ལོ་རབས་དྲུག་ཅུ་ཙམ་ནས་བཟུང་སྐྱེས་མ་ཚོའི་ཁྲོད་དུ་ཐ་མག་འཐེན་མཁན་ཇེ་མང་དུ་ཕྱིན་ཡོད་པ་དང་དེ་དང་དུས་མཚུངས་བུད་མེད་རྣམས་ལས་གནས་སྟེང་ཞུགས་མཁན་ཡང་ཇེ་མང་དུ་ཕྱིན་པའི་དབང་གིས་ལས་ཀའི་གནོན་ཤུགས་ཀྱི་རྐྱེན་གྱིས་འཕྲོད་བསྟེན་ལ་གནོད་པའི་ཉེན་ཁའི་ཚད་དེའང་ཕོ་མོ་གཉིས་བར་གྱི་ཧེ་བག་ཇེ་ཆུང་དུ་འགྲོ་བཞིན་ཡོད་པ་སོགས་ནི་དེང་སྐབས་ཕོ་མོ་གཉིས་བར་གྱི་ཚེ་ཐག་རིང་ཐུང་གི་བར་ཁྱད་ཇེ་ཆུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་ཁག་ཡིན་སྐོར་ཞིབ་འཇུག་པས་འགྲེལ་བརྗོད་བྱས་ཡོད་པ་རེད། སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་དེང་སྐབས་ཕོ་མོ་གཉིས་བར་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་དགོས་པའི་རྒྱུ་རྐྱེན་ཐད་གསུངས་དོན། ཇེ་ཐུང་དུ་འགྲོ་ནུས་པའི་རྐྱེན་གཙོ་བོ་དེ་ཆི་རུ་ནི་ད་ཇེ་མང་ཙམ་ཡོང་ན་ཚེ་ཐང་གི་སྐྱེ་བ་ཙམ་བསྡུར་ན་ངར་རྫས་ཀྱི་རིགས་དེ་མང་ས་འཇོག་དཀའ་གི་ངར་རྫས་ཀྱི་རིགས་དེ་མང་པོ་བྱས་ཐུབ་ན་ད་ཅིག་ངར་རྫས་ཀྱི་རིགས་འཐུང་ཡ་དང་ད་ཅིག་ཟ་མ་ཡོ་ག་དེ་འདྲ་མང་པོ་བྱས་ཐུབ་ན། ད་ཅིག་ཡང་ཉང་ལ་སོགས་པ་ན་ཁྲག་ལ་སོགས་པ་དག་རིག་པོ་ལ་བྱིན་ན་དག་ན་ཚ་མང་བ་ཅིག་བྱུང་གོ། ད་ངར་རྫས་ཟ་ཡ་དང་མ་གྲགས་སོགས་ན་ཡང་དེ་གི་བྱིན་ན་ན་བུད་མེད་མང་བ་ཅིག་ག་ནུ་མ་གི་སྐྲན་ལ་སོགས་པ་དང་ནི་མངལ་གྱི་སྐྲན་ལ་སོགས་པ་དག་མང་པོ་བྱུང་ཀྱང་དེང་སང་བྱིན་ན་དག་ཕྱི་གོས་ནོར་བུ་ཚད་དུ་མ་འགགས་ཀྱི་ད་དེ་ཁའི་རྒྱུ་མཚན་འདྲ་བོ་དེ་མོ་ཕྱོགས་མང་པོ་ཅིག་གི་ལ་ག་ནས་ཤེས་དགོས་གོ། ད་སྤྱིར་བཏང་གི་ངར་རྫས་དེ་གི་བྱིན་ན་གཟུགས་པོ་ལ་གནོད་དགོས་ནི་དེ་བརྒྱ་ཆ་བརྒྱ་དག་བྱིན་ན་ཚན་རིག་གི་ར་སྤྲོད་བཞུགས་གོ། སྤྱིར་བཏང་གི་ནད་ཐོག་ལག་ལེན་ལ་མཁས་ན་དག་ར་སྤྲོད་བཞུགས་གོ། གཞན་ཡང་ཨ་མི་རི་ཀའི CDC སྟེ་ནད་ཡམས་སྔོན་འགོག་དང་སྟངས་འཛིན་ལྟེ་གནས་ཁང་གི་གནས་ཚད་གཞིར་བཟུང་ན་ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གཅིག་ལོ་བར་ཨ་རིའི་ནང་མིའི་སྔོན་དཔག་ཚེ་ཚད་མར་ཆག་ཡོད་པ་དང་བུད་མེད་ཀྱི་ཚེ་ཚད་ལོ་ཐིག་ལེ་ཚེག་བརྒྱད་ཀྱིས་ཇེ་ཐུང་དུ་ཕྱིན་ཡོད་པ་དང་སྐྱེས་པའི་ཚེ་ཚད་ལོ་གཅིག་མར་ཆག་ཡོད་པ་མ་ཟད་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་ལྔ་ཚེག་བདུན་ནས་ལྔ་ཚེག་དགུ་བར་འཕར་ཡོད་འདུག་ལ། ཨ་རིའི་ནང་ལོ་འདི་གཉིས་ལ་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་མིའི་འཆི་གྲངས་མང་བའི་དབང་གིས་ཚེ་ཚད་ཇེ་དམའ་རུ་ཕྱིན་པ་ཡིན་འདུག Worldometer ཞེས་པའི་དྲ་རྒྱའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་འབོར་གནས་ཚད་གཞིར་བཞག་ཐོག་མིའི་ཚེ་ཚད་སྔོན་དཔག་གི་གྲངས་ཐོ་བཏོན་པ་ལྟར་ན། ཉིས་སྟོང་ཉེར་གསུམ་ལོའི་ནང་དུ་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་ཞིང། བུད་མེད་ཀྱི་ཚེ་ཚད་ལོ་ན་བདུན་ཅུ་དོན་དྲུག་དང་སྐྱེས་པའི་ཚེ་ཚད་བདུན་ཅུ་ཐམ་པ་ཚེག་བརྒྱད་རེད་འདུག་སྤྱིར་བཏང་འཛམ་གླིང་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་མིའི་ཚེ་ཚད་དེ་ལོ་ན་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང་ཕྱི་ལོ་ཉིས་སྟོང་ལོར་མིའི་ཚེ་ཚད་དྲུག་ཅུ་རེ་དྲུག་ཚེག་ལྔ་དང་ཉིས་སྟོང་བཅུ་ལོར་བདུན་ཅུ་ཉིས་སྟོང་ཉེར་གསུམ་ལོ་མིའི་ཚེ་ཚད་བདུན་ཅུ་དོན་གསུམ་ཡིན་པས་སྤྱི་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་དེ་མུ་མཐུད་འཕར་བཞིན་པ་གསལ་བོར་མངོན་འདུག་གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་པ་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།